ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་ཨ་རི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་རྟེན་གཞི་བཅས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་བའི་ཚེས་བཅུ་དགུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་ཐེ་ཝན་དམངས་གཙོ་ཐེབས་རྩས་བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱི་ཆེད་དུ་ཨ་སྒོར་ཁྲི་གསུམ་བོད་མིའི་སྒྲིག་འཛུགས་ལ་ཞལ་འདེབས་གནང་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་ང་ཚོའི་གསར་འགོད་པའི་གནས་ཚུལ་གཏོང་བ་དང། རྡུལ་ཕྲན་མང་པོ་ཅིག་ཚོགས་ཡོད་པ་ཡིན་ན། དམིགས་བསལ་གྱི་རྡུལ་ཕྲན་གྱི་རིགས་ཁ་ཤས་ཅིག་ལ་ཡང་ཅིག་ཁོ་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཐོན་གྱི་ཡོད་རེད།
དེ་ནི་མཐའ་མཇུག་ཏུ་ཕ་ཡུལ་ཟེར་བའི་ལེ་ཚན་གྱི་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་གྱིས་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། ཐེ་ཝན་ནང་དམངས་གཙོ་ཐེབས་རྩས་བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱི་སླད་དུ་ཨ་སྒོར་ཁྲི་གསུམ་བོད་མིའི་སྒྲིག་འཛུགས་ལ་ཞལ་འདེབས་གནང་ཡོད་པའི་གནས་ཚུལ་ཐོན། དེ་ཡང་བཞུགས་སྒར་ནས་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་གཏོང་བ་ལ་གཞིགས་ན་ད་རེས་ཕྱི་ཚེས་སུམ་ཅུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བོད་དོན་ལ་རོགས་དངུལ་གྱི་ཐོག་ནས་ཡུན་རིང་རྒྱབ་སྐྱོར་གནང་མུས་ཐེ་ཝན་ནང་རྟེན་གཞི་བཅས་པའི་ཐེ་ཝན་དམངས་གཙོ་ཐེབས་རྩའི་འགན་འཛིན་སྐུ་ཞབས་ཧང་ཡུ་ལིན་ལགས་གཙོས་པའི་གཞན་ལས་བྱེད་གཉིས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་གནང་མཛད་ཡོད་པ་དང་གོང་ས་མཆོག་གིས་གཙོ་བོ་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་བཀའ་བསྩལ་བ་དང་འབྲེལ་སྐུ་ཚབ་ཚོགས་ཆུང་ནས་ཐེ་ཝན་དམངས་གཙོ་ཐེབས་རྩའི་མ་འོངས་ལས་དོན་ལམ་ལྷོང་ཡོང་ཆེད་མགོན་པོ་གང་ཉིད་མཆོག་ལ་ཐུགས་སྨོན་སྐྱབས་འཇུག་ཞུས་ཡོད།

ཆེ་ལ་ཐུགས་རྗེ་ཆེ་ཞུ་ཡག་གི་དེ་རིང་དུས་ཚོད་ལྡེམ་ཆེ་ལ་ད་ནི་མཇལ་འཕྲད་གི་གོ་སྐབས་བྱུང་བ་སྐྱབས་མགོན་རིན་པོ་ཆེ་གི་དེ་ནི་ཆོས་དང་རིག་གཞུང་འཛམ་གླིང་གི་ཐོག་ལ་དེ་ནི་ཞི་བདེ་གི་ཐོག་ལ་ཨ་ནི་ལས་ཅི་ད་བྱས་རྗེས་ཕུལ་བ་དེ་ལ་དཔེ་ད་ཐུགས་རྗེ་ཆེ་ཞུ་ཡག་གཅིག་དང་གཉིས་པ་དེ་ཨ་ནི་དམངས་གཙོ་ཐེབས་རྩ་ཡིན་ནི་མུ་མཐུད་དེ་ཨ་ནི་བོད་མིའི་སྒྲིག་འཛུགས་རེད་དེ་ནང་བཞིན་ང་ཚོ་དང་མཉམ་དུ་འབྲེལ་བའི་ལས་བྱ་ག་རེ་ཐོག་ལ་ཡིན་པ་ཡིན་ན་ཆོས་དང་རིག་གཞུང་ཡར་རྒྱས་བཏང་ཡག་གང་གི་ཐོག་ཡིན་ན་ཡང་ཁོང་ཚོ་གི་དེ་ནི། རོགས་པ་གང་ཐུབ་བྱེད་ཡ་ཡིན་པ་གིས་སྐྱབས་མགོན་རིན་པོ་ཆེར་ཞུས་པ་མ་ཚད་མཐའ་མཇུག་ཨ་ནེ་དམངས་གཙོ་ཐེབས་རྩ་དེ་ནས་མ་འོངས་པར་ལས་དོན་ལམ་ལྷོང་ཡོང་ཡ་གིས་སྐྱབས་མགོན་རིན་པོ་ཆེ་གིས་ཐུགས་སྨོན་སྐྱབས་འཇུག་གནང་རོགས།
དོན་ཚན་དེ་འདྲ་དང་འབྲེལ་བའི་ཐོག་ལ་ཨ་ནེ་བཀའ་མོལ་བྱུང་སོང། ཐེ་ཝན་དམངས་གཙོ་ཐེབས་རྩ་ནས་སྤྱི་ལོ་ཉིས་སྟོང་གསུམ་ལོ་ལ་ཐེ་ཝན་ཕྱི་སྲིད་ལས་ཁུངས་དང་ཐེ་ཝན་ནང་ཆབ་སྲིད་ཀྱི་ཚོགས་པ་ཚང་མའི་རྒྱབ་སྐྱོར་ཤུགས་ཆེ་ལ་བརྟེན་ནས་གསར་འཛུགས་གནང་བ་ཞིག་ཡིན་པ་དང། ཐེབས་རྩ་དེས་ཐེ་ཝན་ནང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ཐད་ལ་གོ་རྟོགས་སྤེལ་རྒྱུ་དང་གཙོ་བོ་ཐེ་ཝན་རྒྱལ་ཁབ་དེ་ཉིད་དམངས་གཙོ་ཚད་ལྡན་གྱི་ལམ་དུ་འཁྲིད་རྒྱུ་ཡིན་པ་རེད་གདའ། ཐེ་ཝན་ཐེབས་རྩ་ཁང་ནས་ཡུན་རིང་བོད་མིའི་སྒྲིག་འཛུགས་གཙོས་པའི་ཐེ་ཝན་སྐུ་ཚབ་དོན་གཅོད་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་དང་དེ་མིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ཆེད་རོགས་དངུལ་གནང་བཞིན་ཡོད་པ། རེད་གདའ། ད་རེས་སྤྱི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་ལ་གཟིགས་སྐོར་ཕེབས་སྐབས་སྟོང་མིན་ཙམ་གྱི་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་སུ་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱི་ཆེད་དུ་ཨ་སྒོར་ཁྲི་གཅིག་དང་ཤེས་རིག་ལས་ཁུངས་སུ་བོད་ཀྱི་ཤེས་ཡོན་སློབ་གསོ་ཡར་རྒྱས་གཏོང་ཆེད་ཨ་སྒོར་ཁྲི་གཅིག་དང་དེ་བཞིན་བོད་ཀྱི་འགྲེམས་སྟོན་ཁང་བཅས་ལ་ཨ་སྒོར། ཁྲི་གཅིག་ཁྱོན་ཨ་སྒོར་ཁྲི་གསུམ་གནང་ཡོད་པའི་སྐོར་སྐུ་ཚབ་ཚོགས་ཆུང་དང་ལྷན་བཅར་ཞུ་མུས་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འགྲེལ་བརྗོད་གནང་གདའ། ཐེངས་འདིའི་ཐེ་ཝན་དམངས་གཙོ་ཐེབས་རྩའི་སྐུ་ཚབ་ཚོགས་ཆུང་བཞུགས་སྒར་དུ་སྤྱི་ཚེས་ཉི་ཤུ་རྩ་དགུ་ཉིན་འབྱོར་ཡོད་པ་དང་སྤྱི་ཚེས་སུམ་ཅུ་ཉིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་ཞུས་ཏེ་ཉིན་རྒྱབ་ཏུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་གཙོས་པའི་རྒྱུན་ལས་རྣམ་པ་དང་མཇལ་འཕྲད་གནང། སྐབས་དེ་ལ་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་ཐའེ་ཝན་དང་བོད་ཤར་ཏུར་ཀི་སི་ཐན་དང་དེ་བཞིན་ནང་སོག་གིས་ཐུན་མོང་གིས་རྒྱལ་སྤྱིའི་སྟེང་རྒྱ་ནག་གི་དྲང་བདེན་མིན་པའི་རྩུབ་སྤྱོད་དག་ཁྱབ་སྤེལ་བྱ་རྒྱུ་གལ་ཆེན་པོ་ཡིན་པ་དང་བོད་མི་མང་སྤྱི་འཐུས་རྣམས་རྒྱ་གར་དང་ཕྱི་རྒྱལ་དུ་ཡོད་པའི་ཐའེ་ཝན་གཞུང་ཚབ་ཁང་དུ་སྣེ་ལེན་ཞུས་པར་ལེགས་སོ་གནང་གདའ། སྐབས་དེ་ལ་སྐུ་ཞབས། ཡང་ཡུ་ལིན་ལགས་ཀྱིས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་ཁྲོད་གྲོས་ཚོགས་ནང་ཆོལ་ཁ་གསུམ་གའི་འཐུས་མི་ཡོད་པའི་རླབས་ཆེན་གྱི་ཐུགས་རྒྱང་རིང་པོའི་དགོངས་གཞི་ལ་བསྔགས་བརྗོད་གནང་གདའ། ཡང་སྤྱི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་མཆོག་དང་མཇལ་འཕྲད་ཀྱིས་རིམ་པས་བཞུགས་སྒར་ཁུལ་གྱི་བོད་ཕྲུག་ཁྱིམ་སྡེ་དང་ནོར་བུ་གླིང་ཁ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དེ་བཞིན་སྤྱི་ཟླ་བཅུ་གཅིག་པའི་ཚེས་གཉིས་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་མཇལ་འཕྲད་གནང་རྒྱུ་ཡིན་པ་རེད་གདའ། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟར་ཛི་ཡཱ་ལགས་ཀྱིས་སྤྱི་ཚོགས་དྲ་རྒྱ X ཞེས་དེ་སྔོན Twitter ཞེས་པ་མིང་བསྒྱུར་བྱས་པའི་གླེང་སྟེགས་བརྒྱུད་ནས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་པའི་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གློད་བཀྲོལ་གཏོང་དགོས་པའི་སྐུལ་མ་གནང་གདའ། ཁོང་གིས། X། བརྒྱུད་ལམ་དུ་འདས་པའི་ལོ་གསུམ་གོང་ལ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱིས་ཞི་བའི་ཐོག་ནས་བོད་དོན་ལས་འགུལ་སྤེལ་བར་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་དཔོན་རིགས་ཚོས་ཁོང་ལ་ལོ་བཅུའི་རིང་བཙོན་འཇུག་གི་ཁྲིམས་ཐག་བཅད་པ་རེད་ཅེས་དང། ད་ཆ་ཁོང་གི་སྐུ་གཟུགས་ཀྱི་གནས་སྟངས། ཇེ་སྡུག་ཇེ་ཞན་འགྲོ་བཞིན་པ་ལ་བརྟེན་ནས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་ཁོང་འཕྲལ་དུ་གློད་གྲོལ་གཏོང་དགོས་པའི་སྐོར་ཨ་མི་རི་ཀས་འབོད་སྐུལ་ཡང་བསྐྱར་གནང་གི་ཡོད་ཅེས་བཀའ་གནང་བ་མ་ཚད། ཨ་རིས་བོད་མི་མང་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་ཡོད་པ་བསྐྱར་དུ་ནན་བརྗོད་མཛད་ཀྱི་ཡོད་ཅེས་བཀོད་གནང་གདའ། ཨུ་ཛཱ་ར་ཛི་ཡ་ལགས་ཀྱིས་སྤྱི་ཚོགས་དྲ་ལམ་དུ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་སྐུ་པར་བཀོད་གནང་སྟེ་སྒོ་ཤེས་རབ་རྒྱ་མཚོ་འཕྲལ་དུ་གློད་གྲོལ་དགོས་པའམ་རྒྱུ་མཚན་ཡང་དག་མེད་པར་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་གློད་གྲོལ་གཏོང་དགོས་ཅེས་བཀོད་གནང་གདའ། ཡང་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པི་ལུགས་བདེ་གཞིས་ཁོངས་གཉིས་ཀྱི་བོད་མི་རྣམས་ཀྱི་དཀའ་ངལ་གནས་སྟངས་རྒྱུས་ལོན་གནང་སྟེ། འབྲེལ་ཡོད་སྡེ་ཚན་སོ་སོ་ལ་ཞུ་གཏུག་གིས་སོ་ནམ་པའི་དཀའ་ངལ་སེལ་ཐབས་སུ་འབད་བརྩོན་གནང་བཞིན་ཡིན་པ་རེད་གདའ། དེའང་བོད་མི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་སོ་ནམ་དང་མཉམ་འབྲེལ་རོགས་སྐྱོར་སྡེ་ཚན་དེ་ཉིད་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པི་ཀྱི་སྲོལ་རྒྱུན་སོ་ནམ་ཉམས་ཞིབ་དང་སྦྱོང་བརྡར་བསྟི་གནས་ཁང་ནང། འདི་ལོ་སྤྱི་ཟླ་དྲུག་པའི་ནང་གནས་སྤོ་གནང་སྟེ་སྦེང་ལོར་ལྷོ་སྤྱི་གཙོས་པའི་སྦེང་ལོར། སྦེ་ལ་ཀོ་པི། ལུགས་བདེ་གཞིས་ཁོངས་གཉིས་ཀྱི་ས་གནས་འགོ་འཛིན་རྣམས་དང་གོང་ཞུས་སྡེ་ཚན་ཁག་སོ་སོའི་འགན་འཛིན་དང་དེ་བཞིན་སོ་ནམ་སློབ་སྟོན་པ་དང་གཞན་ཡང་ས་གནས་སོ་སོའི་ས་གནས་ཞིང་པ་རྣམས་ལྷན་འཛོམས་ཀྱིས་ཞིང་པ་རྣམས་ཀྱི་དཀའ་ངལ་གནས་སྟངས་རྒྱུས་ལོན་གནང་བའི་ལྷན་འཛོམས་གནང་ཡོད་པ་དང་སྤྱི་ཚེས་སུམ་ཅུ་སོ་གཅིག་ཉིན་སྦེ་ལ་ཀོ་པི། བདེ་སྐྱིད་སླར་གསོའི་མི་དམངས་ཚོགས་ཁང་དུ་གཞིས་ཁོངས་དེའི་ཞིང་པ་རྣམས་ཀྱི་དཀའ་ངལ་གནས་སྟངས་རྒྱུས་ལོན་གནང་སྐབས་སྦེ་ལ་ཀོ་པི། བདེ་སྐྱིད་སླར་གསོའི་ཞིང་པ་བློ་བཟང་དགེ་ལེགས་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། གཞིས་ཆགས་འདིའི་ནང་ཤིང་ནགས་ཀྱི་མཐའ་མཚམས་ལ་གནས་པའི་གྲོང་སྡེ་ཁག་གི་ཞིང་པ་རྣམས་ལ་ལོ་ལྟར་གླང་ཆེན་གྱིས་སྟོན་ཐོག་ལ་གནོད་སྐྱོན་བཏང་སྟེ་སྟོན་ཐོག་ལེན་རྒྱུ་མེད་པའི་དཀའ་ངལ་དང་དེ་བཞིན་གཞིས་ཆགས་དེའི་ནང། མཚམས་མཐའ་ནས། རྒྱ་གར་ལུག་རྫི་བ་རྣམས་ཀྱི་ལུག་གིས་སྟོན་ཐོག་བཟས་པ་དང་ནད་རིགས་འཁྱེར་ཡོང་སྟེ་ལུག་རྫི་དེ་དག་ཕྱིར་འབུད་མ་ཐུབ་པའི་དཀའ་ངལ་རྣམས་གསལ་སྟོན་གནང་གདའ། ལྷན་ཚོགས་དེའི་སྐབས། ཞིང་པ་བཅུ་ཕྲག་འགའ་ཤས་ཤིག་ཚོགས་བཞུགས་གནང་ཡོད་པ་དང་ཞིང་པ་དེ་དག་སོ་སོའི་བདག་ཐོབ་ཀྱི་ས་ཞིང་ཙམ་མིན་པར་བོད་མི་གཞན་གྱི་ས་ཞིང་ཁྱོན་ཆེ་བོགས་མ་ལེན་ཏེ་འདེབས་ལས་གནང་གི་ཡོད་པ་དང་དེ་ཡང་མ་རྨོས་ལོ་ཏོག་དང་སྒ་སྨུག་དང་གཞན་ཡང། འབྲས་ལྡན་དང་འབྲས་མེད་ཀྱི་ལྗོན་ཤིང་གིས་མཚོན་པའི་སྟོན་ཐོག་འདྲ་མིན་སྣ་ཚོགས་ཤིག་འདེབས་ལས་གནང་གི་ཡོད་པ་རེད་གདའ། སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ནས་ཞིང་པ་ཚོའི་དཀའ་ངལ་གནས་སྟངས་དེ་དག་འབྲེལ་ཡོད་འཕགས་བོད་གཉིས་ཀྱི་དབུས་ས་གཞུང་ཁག་ལ་ཞུ་གཏུག་གིས་དཀའ་ངལ་སེལ་ཐབས་སུ་འབད་བརྩོན་གནང་རྒྱུའི་འགྲེལ་བརྗོད་གནང་གདའ།

བོད་ཡིག་ལ་དོ་སྣང་སླེབས་པ་ཞིག་ཡིན་པ་རེད་གདའ། དེ་ནི་ནི་ཚོགས་དེ་སྐོར་བཞུགས་སྒར་ནས་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་གཏོང་བར་གསན་རོགས། བོད་མི་རྣམས་བཙན་བྱོལ་བར་ཆགས་ཏེ་ད་ཆ་མི་ལོ་དྲུག་ཅུ་ལྷག་འགྲོ་མུས་ཡིན་ནའང། བཙན་བྱོལ་བའི་མི་རབས་གསར་པ་མང་པོ་ཞིག་ལ་དེང་གི་ཤེས་ཡོན་ཚད་ལྡན་ཐོབ་པའི་གོ་སྐབས་འདྲ་མིན་བྱུང་དང་འབྱུང་མུས་ཡིན་པ་མ་ཟད་འདབ་གཤོག་གཉིས་ལྡན་གྱི་མི་རབས་གསར་པ་མི་ཉུང་བ་ཞིག་སྐྱེད་སྲིང་བྱུང་མུས་ཡིན་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་རྒྱ་གར་བྱང་ཤར་ཤི་ལོང་དུ་སྐྱེས་ཤིང་བཞུགས་སྒར་རྡ་རམ་ས་ལར་བོད་ཁྱིམ་སློབ་གྲྭ་ནས་བསླབ་མཐར་སོན་པའི་དངོས་ཁམས་རིག་པ་བ་འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ནི་ད་ལྟའི་ཆར་ལྷོ་ཀོ་རི་ཡ་ཡི Seoul National University མི་རིགས་སློབ་ཆེན་གྱི་ནང་རྡུལ་ཕྲན་དངོས་ཁམས་རིག་པ Quantum Mechanics ཐོག་ཞིབ་འཇུག་གི་ཕྱག་ལས་གནང་མུས་ཡིན་འདུག། རྡུལ་ཕྲན་མང་པོ་ཅིག་ཚོགས་ཡོད་པ་ཡིན་ན། དམིགས་བསལ་གྱི་རྡུལ་ཕྲན་གྱི་རིགས་ཁ་ཤས་ཅིག་ལ་ཡང་ཅིག་ཁོ་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཐོན་ཡས་ཡོད་རེད། འདི་འདི་འདྲ་བོ་ཡོད་རེད་དཔེར་ན་ཆ་བཞག་ང་ཚོའི་གི་ཆུ་གི་ད Molecule ཡོད་རེད་བ H2O ཞུ་གི་རེད་བ། དེ་འདྲའི་མང་པོ་ཅིག་བསགས་ཡོང་དུས། ཚ་གྲང་གི་ཁྱད་པར་ལ་དཔག་པའི། མཚམས་མཚམས་བརླན་ཞིང་གཤེར་བའི་རང་བཞིན་ཆུ་གི་རང་བཞིན་ཐོན་གྱི་འདུག། གྲང་མོ་ཞུ་ཆ་ན་ཡང་མཁྲེགས་གཟུགས་འཁྱག་པའི་རང་བཞིན་ཐོན་ཡས་འདུག། ཚ་དྲགས་ན་རླངས་པའི་ངོ་བོ་ལ་འགྱུར་འགྲོ་གི་འདུག། ཡིན་ཡང་རྡུལ་གཅིག་པ་རེད་བ་ཆུ་གི་རྡུལ་གཅིག་པ་རེད་དེ་ཡིན་ན་ཁོ་རང་གི་དེ་འདྲས་ཀྱི་ཚོགས་པ་ལ་ཁྱད་ཆོས་འདྲ་མི་འདྲ་ཐོན་ཡས་དེ་ཡང་ཕྱིའི་གི་རྐྱེན་ཚ་དྲོད་ཀྱི་རྐྱེན་བྱེད་ཀྱི་འདུག། དེ་ནང་བཞིན། དེ་འདྲའི་གི། རྡུལ་ཕྲན་དམིགས་བསལ་དེ་འདྲས་ལ་ཡང་གྲང་མོ་བཟོས་པ་ཡིན་ན། ཐུན་མོང་མ་ཡིན་པའི་ཚད་རྡུལ་རིག་པ་ནས་ཐོན་པ་མ་གཏོགས་སྔར་གྱི་ཚན་རིག་ནས་འགྲེལ་བཤད་བྱ་མ་ཐུབ་ཡས་ཀྱི་རྣམ་གཞག་མང་པོ་ཅིག་བཞག་ཡས་ཅིག་ཡོད་རེད། ཨ་ནི་ང་ཚོའི་གི་ཞིབ་འཇུག་ད་དེ་འདྲའི་གི་དངོས་པོའི་གི་ཁྱད་ཆོས་དང་ཨ་ནི་རྣམ་གཞག་འདི་གཏན་ལ་ཕབ་ཡས་དེ་འདྲའི་ཐོག་ལ་ཡིན། ཁོང་གིས་རྒྱ་གར་ནང་གནས་པའི་གཙུག་ལག་རབ་འབྱམས་པའི་སློབ་གཉེར་གནང་བའི་རྗེས་ཨ་མི་རི་ཀའི་འཕྲུལ་རིག་སློབ་ཆེན MIT དུ་དངོས་ཁམས་ཚན་རིག་ཐོག་མུ་མཐུད་སློབ་གཉེར་གནང་ཞིང། ཉིས་སྟོང་ཉི་ཤུ་ལོར Michigan State University སློབ་ཆེན་ནང་དུ་རྡུལ་ཕྲན་གྱི་དངོས་ཁམས་རིག་པའི་ཐོག་འབུམ་རམས་པའི་བསླབ་པར་མཐར་སོན་བྱུང་ཡོད་འདུག། ཉེ་ལམ་བཞུགས་སྒར་དུ་སྐོང་ཚོགས་གནང་བའི་ཚན་རིག་དང་ནང་པའི་མཁས་པའི་དབར་གྱི་བགྲོ་གླེང་ཐོག་ཚན་རིག་པའི་ངོ་བོ་ཐོག་ནས་མཉམ་ཞུགས་ཀྱིས་ཚད་རྡུལ་དངོས་ཁམས་རིག་པ་དང་སྣང་གནས་བར་གྱི་འགལ་ཟླའི་སྐོར་གཏམ་བཤད་གནང་ཡོད་པ་དེས་ནང་པ་དང་ཚན་རིག་གི་བགྲོ་གླེང་ཐོག་སྔར་དང་མི་འདྲ་བར་ནུབ་ཕྱོགས་ཀྱི་ཚན་རིག་པ་ཙམ་མིན་པར་བོད་མིའི་ཚན་རིག་པ་ཚོ་མཉམ་ཞུགས་ཀྱིས་རིག་གནས་འཕེལ་རྒྱས་ཀྱི་བྱ་གཞག་ཐོག་ལ་ལེགས་སྐྱེས་འབུལ་བར་ངོས་འཛིན་བྱེད་ཀྱི་འདུག། ད་སུ་སུ་ཡིན་པ་ཡིན་ན་གཅིག་ད་ཚན་རིག་ཕྲ་ལ་མཐུན་པོ་བྱེད་ལུགས་བྱེད་ཡོད་རེད་བ། ནང་ཆོས་ཀྱི་གོ་བ་ད་ཏོག་ཙམ་ཅིག་ཡོད་རེད། ཡིན་པ་ཡིན་ན་དེ་འདྲའི་སྡིངས་ཆ་སྒང་ལ་ནི་ཅིག་སོ་སོ་ད་སུ་སུའི་གི་ཅིག་གོ་བ་ཆ་བཅོས་དེ་ནི་བོད་སྐད་ཀྱི་ཐོག་ནས་ཅིག་ད་ཚན་རིག་དེ་བཤད་ཐུབ་ཡས་ཀྱི་གོ་སྐབས་ཅིག་བྱུང་དུས་ང་རང་ཡིན་ན་ཅིག་ཚོར་བ་མི་འདྲ་བ་བྱུང་བསམ་གྱི་འདུག་རོ་ད་ད་ལྟ་བར་དུ་ཚན་རིག་སློབ་སྦྱོང་བྱས་ནས་ཅིག་རབ་དང་རིམ་པའི་གྲུབ་འབྲས་མང་པོ་ཐོན་ཡོད་རེད་དེ་ཡིན་པ་ཡིན་ན་དེ་རིང་གི་ཉམས་མྱོང་འདི་དངོས་གནས་ད་ལྟ་བར་དུ་གི་ངའི་ཚན་རིག་དང་ནང་ཆོས་ཀྱི་ཉམས་མྱོང་མང་པོ་ཅིག་བསགས་པའི་རྒྱུ་རྐྱེན་གྱི་ད་གི་འབྲས་བུ་འདྲ་བོ་ཅིག་ལ་མཐོང་གི་འདུག་དེང་སང་ངས་དེའི་གོ་སྐབས་དེ།

ཤེས་ཡོན་དང་ལྷག་དོན་དུ་ནང་ཆོས་དང་ཚན་རིག་སོགས་དང་འབྲེལ་བའི་ལས་དོན་ཁག་ལ་ཡང་ཞབས་འདེགས་ཞུ་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་གསུངས་ཤིང་བོད་ཀྱི་ན་གཞོན་ཚོས་ནང་ཆོས་ལ་སློབ་གཉེར་གནང་བ་ཡིན་ན་སྤྱི་སྒེར་ཚང་མར་ཕན་ཐོགས་ཡོད་པ་རང་གི་མྱོང་བ་དང་སྦྲགས་ཏེ་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ཁེ་ན་ཌའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་མཉམ་འདུས་ལས་ཁུངས་ཀྱིས་རྒྱ་ནག་གཞུང་ལ་བོད་ནང་ཆེད་བཙུགས་བགྱིས་པའི་གཏན་འཇགས་སློབ་གྲྭ་ནང་བཙན་ཤེད་ཀྱིས་བོད་པའི་ཕྲུ་གུ་གཏོང་རྒྱུ་མཚམས་འཇོག་མཛད་དགོས་པའི་འབོད་སྐུལ་གནང་གདའ། དེའང་ཁེ་ན་ཌའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ལྷན་ཁང་གིས་རང་གི་སྤྱི་ཚོགས་དྲ་རྒྱ X བརྒྱུད་ནས་བོད་ནང་རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་མང་པོ་རང་གི་ཕ་མ་སྤུན་མཆེད་ས་ནས་བཙན་ཤེད་ཀྱིས་ཁ་བྲལ་བཏང་སྟེ། གཏན་འཇགས་སློབ་གྲྭའི་ནང་བཏང་དང་གཏོང་བཞིན་པ་ཁག་མཚམས་འཇོག་དགོས་པའི་འབོད་སྐུལ་གནང་ཡོད་པའི་ནང་དེ་སྔ་ལོ་བརྒྱ་ཕྲག་ཕྱེད་ཀ་ལྷག་གི་རིང་ལ་ཁེ་ན་ཌ་རང་ཉིད་ཀྱིས་ཡུལ་དེའི་གདོད་མའི་མི་རིགས་ཀྱི་ཕྲུ་གུ་རྣམས་ཕ་མ་དང་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭའི་ནང་བཅུག་པ་དང་དེང་སྐབས་ལམ་ལུགས་དེ་ནི་མི་རིགས་དབྱེ་མེད་བཟོ་རྒྱུའི་སྲིད་ཇུས་ནོར་འཁྲུལ་ཅན་ཞིག་ཡིན་པ་ངོས་འཛིན་མཛད་བཞིན་ཡོད་པའི་སྲིད་ཇུས་དེ་ཡིས་གནོད་སྐྱོན་ཚབས་ཆེ་བཟོས་ཡོད་པས་སྤྱི་ཚོགས་དེའི་ནང་མུ་མཐུད་ལག་བསྟར་མཛད་ཐབས་མེད་ཅེས་བཀོད་གནང་གདའ། ཡང་ཁེ་ན་ཌས་དེ་སྔོན་ནོར་འཁྲུལ་བཟོས་པ་དེ་གཞན་ཚོས་མི་བཟོ་རྒྱུའི་ཆེད་དུ་ཁེ་ན་ཌའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་མཉམ་འདུས་ལྷན་ཁང་གིས་རྒྱ་ནག་གཞུང་ནས་བོད་པའི་ཕྲུ་གུ་ཚོ་ལ་བཙན་ཤེད་བཏང་སྟེ་གཏན་འཇགས་སློབ་གྲྭའི་ནང་འཇུག་རྒྱུ་ལག་ལེན་བསྟར་བཞིན་པ་དེ་མཚམས་འཇོག་དགོས་སྐོར་འབོད་སྐུལ་ཞུ་བཞིན་ཡོད་ཞེས་དང། བོད་པའི་སློབ་ཕྲུག་རྣམས་ལ་རང་དབང་གི་ཐོག་ནས་རང་གི་རྒྱལ་རབས་ལོ་རྒྱུས་དང་སྐད་ཡིག་ཆོས་དད་རིག་གཞུང་བཅས་པ། དགའ་བོའི་སྒོ་ནས་ལག་ལེན་བསྟར་དུ་འཇུག་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་པའི་སྐོར་བཀོད་གདའ། ཡང་རྒྱ་ནག་གི་གཞུང་འཛིན་དམར་ཤོག་ཚོགས་པའི་གཞུང་གི་དབུ་ཁྲིད་རྣམས་ཀྱིས་ལྷན་ཚོགས་ཀྱི་སྐབས་སུ་དཔལ་འབྱོར་དང་འབྲེལ་ཚོང་ལས་འཕེལ་རྒྱས་ཀྱི་ཆེད་དུ་འབད་བརྩོན་མཛད་རྒྱུ་ཡིན་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ཟླ་བཅུ་བའི་ཚེས་སུམ་ཅུ་སོ་གཅིག་ཉིན་རོ་ཏྲ་སཱ་ལས་ཁུངས་ཀྱིས་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་ནག་གི་གཞུང་འཛིན་དམར་ཤོག་ཚོགས་པའི་དབུ་ཁྲིད་ཚོས་ལོ་བཅུ་ཕྲག་གཅིག་གི་རིང་ཐེངས་གཉིས་ཚོགས་རྒྱུའི་དཔལ་འབྱོར་གྱི་སྲིད་ཇུས་འཛིན་ཚུལ་སྐོར་གྱི་ལྷན་ཚོགས་ཤིག་ད་རེས་སྤྱི་ཟླ་བཅུ་བའི་ཚེས་སུམ་ཅུ་དང་སུམ་ཅུ་སོ་གཅིག་བར་ཉིན་གཉིས་ཀྱི་རིང་དུ་ཚུགས་ཡོད་པ་དེའི་སྐོར་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་ཡོད་པ་དེ་ལུང་འདྲེན་བགྱིས་ཏེ་རྒྱ་ནག་གི་དཔལ་འབྱོར་གྱི་བཟོ་ལས་ཐོན་སྐྱེད་ཁྲག་ཁྲིག་ཆེན་མོ་དྲུག་ཅུ་རེ་གཅིག་བརྩིས་པ་དེ་དག་འཕེལ་རྒྱས་དང་ནུས་སྟོབས་ཆེ་རུ་གཏོང་ཐབས་མཛད་པ་དང་ས་གནས་ཀྱི་བུ་ལོན་སྤྲོད་འཇལ་མ་ཐུབ་པའི་ཉེན་ཚབས་ཉུང་དུ་གཏོང་ཐབས་མཛད་རྒྱུ་ཡིན་པའི་སྐོར་གནས་ཚུལ་སྤེལ་གདའ། རྒྱ་ནག་རྒྱལ་ཁབ་ཀྱི་དཔལ་འབྱོར་དང་འབྲེལ་བའི་དབུས་དང་གཅིག་སྒྲིལ་གྱི་ལྷན་ཚོགས་དེ་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཚུགས་ཡོད་པ་དང། རྒྱ་ནག་དབུས་དམར་ཤོག་ཚོགས་པའི་དཔལ་འབྱོར་གྱི་ལྷན་ཚོགས་དེའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན། ལི་ཁི་ཆིང་བཅས་ནས་ཀྱང་མཉམ་ཞུགས་གནང་སྟེ་རྒྱ་ནག་ནང་གི་ས་གནས་ཁག་ནང་བུ་ལོན་ཉེན་ཚབས་དང་ས་གནས་ཀྱི་གཞུང་ཁག་གིས་གཞུང་གི་བུ་ལོན་གཅིག་བཅས་དཀའ་ངལ་སེལ་ཐབས་བཅས་ཀྱི་སྐོར་ལ་ལས་འཆར་ཐག་གཅོད་གནང་ཡོད་པའི་གནས་ཚུལ་ཐོན་གདའ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང་ད་ལྟ་རྒྱ་ནག་གི་བཙོན་འོག་ཏུ་ཡོད་པའི་ཨོ་སི་ཀྲི་ལི་ཡའི་མི་སེར་ཡིན་པ་ཡཱང་ཧན་ཇུན་ཟེར་བའི་བུ་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་སྲིད་བློན་མཆོག་རྒྱ་ནག་ཏུ་མ་ཕེབས་པའི་གོང་དེ་ལ་ཨོ་སི་ཀྲི་ལི་ཡའི་སྲིད་བློན་མཆོག་རྒྱ་ནག་ཏུ་ཕེབས་པའི་སྐབས་སུ་ཁོང་རྣམས་ཀྱི་ཕ་བཙོན་འོག་ནས་གློད་གྲོལ་འོང་ཐབས་ཡོང་བའི་རེ་སྐུལ་ཞུས་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་སིད་ནི་ནས་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་ནག་གཞུང་གིས་སོ་ཉུལ་བྱས་པའི་ཉེས་པ་བཙུགས་ནས་ལོ་བཞི་རིང་བཙོན་འོག་ཏུ་བཀག་ཉར་འོག་གནས་བཞིན་པ་ཨོ་སི་ཀྲི་ལི་ཡའི་མི་སེར་ཡིན་པའི་རྒྱ་རིགས། Yang Hengjun། ཟེར་བའི་བུ་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་སྲིད་བློན་ཨན་ཐྲོ་ནི་ཨལ་བྷ་ནིས་མཆོག་ལ་ཕྱག་བྲིས་ཞིག་ཕུལ་ཡོད་པ་དེའི་ནང་སྲིད་བློན་མཆོག་རྒྱ་ནག་ཏུ་ཕེབས་པའི་སྐབས་སུ་དེའི་གོང་དུ་གསར་འགོད་པ་ཅེང་ལེ་རྒྱ་ནག་གི་བཙོན་འོག་ནས་གློད་གྲོལ་ཐོབ་ཡོད་པ་བཞིན་དུ་བསྐྱར་དུ་ཁོང་རྣམས་ཀྱི་ཕ་ཡཱང་ཧན་ཇུན་རྒྱ་ནག་གཞུང་གི་བཙོན་འོག་ནས་ཐེངས་གཉིས་པ་ཡ་མཚན་ཆེ་བའི་ཐོག་ནས་གློད་གྲོལ་ཡོང་བའི་ཆེད་དུ་ཐབས་ཤེས་གནང་རོགས་ཞེས་ཞུས་ཡོད་པའི་གནས་ཚུལ། ཐོན་གདའ། ད་ལྟ་རྒྱ་ནག་གི་བཙོན་འོག་ཏུ་ཡོད་པ་ཡཱང་ཟེར་བ་ཁོང་ནི་རྒྱ་ནག་ཏུ་སྐྱེས་པ་དང་ཨོ་སི་ཀྲི་ལི་ཡའི་མི་སེར་ཞིག་དང། དམངས་གཙོ་དོན་གཉེར་བ་དང་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་ལས་ཀ་བྱེད་བཞིན་ཡིན་པ་དང། ཁོང་སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་ནག་ཏུ་འགྲོ་བསྐྱོད་ཀྱི་སྐབས་སུ་རྒྱ་ནག་གི་ཀོང་ཀྲོའུ་གནམ་ཐང་ནས་འཇུ་བཟུང་བྱས་ཡོད་པ་རེད་གདའ། ཨོ་སི་ཀྲི་ལི་ཡའི་སྲིད་བློན་སྐུ་ཞབས་ཨལ་བྷེ་ནེ་སི་མཆོག་ད་རེས་གཟའ་སྤེན་པའི་ཉིན།

སྐབས་དེ་ལ་ཨ་ནི་བཅའ་ཁྲིམས་ཟིག་ཡོད་པ་མ་རེད་ཁྲིམས་ཟིག་ཡོད་པ་མ་རེད་ཁོ་ལས་འགུལ་ཡོད་སྒང་ནས་ཆབ་སྲིད་ཀྱི་ལས་འགུལ་ཡོད་སྒང་ནས་ཨ་ནི་དེ་འདྲ་སྤེལ་ཡོད་རེད་དེ་སྤེལ་ཡུལ་དེ་ཡང་དགོན་སྡེ་ཁག་གཙོ་བོ་གྱུར་རེད་ཆོས་ལུགས་མི་སྣ་དང་ཁོ་རང་ཚོ་རྒྱ་ནག་དམར་ཤོག་གི་སྐད་ཆ་ཡིན་ན་ཏང་ཝའི་རེན་ཧྲི་ཟེར་བ་རེད་དམར་ཤོག་ཚོགས་པ་མ་ཡིན་པའི་སྤྱི་ཚོགས་དེ་ཚོ་ནང་ཤུགས་ཆེན་པོ་སྤེལ་གྱི་ཡོད་རེད་དེ་འདྲ་རེད་ད་ད་རེས་ཀྱི་འདི་ཁྲིམས་རེད་ད་ཁྲིམས་ཡིན་དེ་སྒང་ལ་ཨ་ནི་དེ་འགལ་ཡང་ན་ཉེས་བ་ག་རེ་བཏང་གི་ཡིན་ན་ལག་བསྟར་མ་བྱས་ཡང་ན་ག་རེའི་ཉེས་བ་ཡོད་ན་དེ་གསལ་བོ་བཟོ་བ་རེད་ཁྲིམས་ཀྱི་རིམ་པ་སླེབས་ཚར་རེད་དེ་ཉེས་ཆད་ཆེན་པོ་ཡོད་རེད་བསམ་གི།

ཁྲིམས་འདིའི་གི་རྒྱལ་གཅེས་རིང་ལུགས་ཟེར་ཡ་དང་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ལ་སོགས་པ་འདིའི་གི་འདི་འདྲ་གི་ཐ་སྙད་དེ་ཚོ་འཛམ་གླིང་གི་གི་དམངས་གཙོའི་རྒྱལ་ཁབ་ཀྱི་ཁྲིམས་དང་ཨ་ནི་རང་དབང་རྒྱལ་ཁབ་དང་རྒྱལ་སྤྱིའི་གི་ཁྲིམས་གི་སྒྲོམ་གཞི་ནང་ལ་བལྟས་ཡང་དེ་གི་ལ་ཨ་ཐ་སྙད་འདི་ཚོ་གི་ཁྲིམས་གི་ཐ་སྙད་ཆགས་ཡོད་བ་མ་རེད་དེ་འདི་གི་ལ་དེའི་ཁྲིམས་གི་ངོ་བོ་དེ་གི་ལ་ཁོ་ད་རྒྱ་ནག་དམར་ཤོག་གི་ཁྲིམས་གཞན་དག་བཅའ་ཁྲིམས་གཞན་དག་ཚང་མ་གི་ཁྱད་ཆོས་དེ་མཚོན་གི་ཡོད་རེད་ག་རེ་ན་ཁོ་ཁྱབ་ཁོངས་ཆེན་པོ་འགྲེལ་བཤད་ག་རེ་རྒྱག་ཆོག་ཆོག་ག་བ་འཐེན་ཆོག་ཆོག་འདྲ་བོ་ཆགས་ཀྱི་ཡོད་རེད་དེ་འདི་གི་ལ། འདི་འདྲ་གི་བཅའ་ཁྲིམས་མང་པོ་ཅིག་གི་ད་དཔེར་ན་རྒྱལ་ཁབ་བདེ་འཇགས་ཟེར་ཡ་དང་རྒྱལ་ཁབ་ཁ་བྲལ་ཟེར་ཡ་འདི་ཚོ་ཐ་སྙད་འདྲ་བོ་གཅིག་པ་འདྲ་བོ་ཆགས་ཀྱི་ཡོད་རེད་དེའི་སྒང་ལ་དེ་གིས་ད་ང་ཚོའི་སྤྱི་ཚོགས་ནང་དཀའ་ངལ་ངོ་མ་ནས་འཕྲད་བསྡད་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད། ལྷག་པར་དུ་རྒྱ་ནག་གི་བཅའ་ཁྲིམས་གསར་པ་འདིའི་ནང་རྒྱལ་ཁབ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ཟེར་བའི་ཚན་པ་འདིའི་འོག་ནས་བོད་མི་རྣམས་ལ་དཀའ་ངལ་འཕར་མ་འཕྲད་རྒྱུ་ཡིན་པའི་ཐད་ཁོང་གིས་མུ་མཐུད་དུ་གསུངས་ན།

དེ་འདྲ་ལ་ངི་ཡོང་ངི་ཚིག་གི་སྒང་ནས་མ་ཡོང་ཡ་དེ་འདྲ་ཁྲིམས་ཀྱི་ནང་ལ་བྲིས་ཨ་ནི་དེ་ཁྲིམས་ཀྱི་ཆ་ཡིན་པས་ཡང་ད་བོད་པ་སྤྱི་ཚོགས་ལ་ཏན་ཏན་དཀའ་ངལ་ཆེན་པོ་ཅིག་འཕྲད་ཡོད་ཡོང་ཡ་དེ་མི་ཚང་མ་གི་བློ་ཚབ་བྱེད་དགོས་ཡ་གི་གནས་སྟངས་ཅིག་རེད། རྒྱལ་གཅེས་རིང་ལུགས་ཟེར་བ་དེ་ནི་མདོར་ན་རྒྱ་ནག་དམར་ཤོག་གི་དབང་ཆ་ལ་བརྩི་བཀུར་དང། རྒྱ་ནག་དམར་ཤོག་གི་དབང་འཛིན་ལ་ངོ་ལོག་མི་བྱེད་པའི་དམིགས་ཡུལ་འགྲུབ་ཆེད་དུ་ཡིན་པ།

དེའི་སྤྱི་ཚོགས་ཀྱི་རིམ་པ་ནི་མ་ད་པའི་དེ་ཁྱིམ་ཚང་གི་རིམ་པ་དེ་ནི་ལོ་ཆེ་བ་ནས་ཨ་ནི་ཕྲུ་གུ་གི་རིམ་པ་ལ་སླེབས་བསྡད་ཡོད་ཡ་དེ་གསལ་བོ་མཚོན་གྱི་ཡོད་རེད་དེ་མ་ད་ད་རྒྱལ་ཁབ་གཞན་དག་ཁྱོད་རྒྱལ་ཁབ་ནང་ལོགས་ནས་མི་རིགས་འདྲ་མཉམ་ཁྲིམས་དང་མཐུན་པ་གཞུང་གིས་མི་མང་ལ་བརྩི་བཀུར་བྱེད་མཁན་གྱི་རྒྱལ་ཁབ་ཅིག་ཡིན་ན་ཁོས་རྒྱལ་གཅེས་ཟེར་ཡ་དེ་བཤད་དགོས་མ་རེད་ཁོ་རང་བཞིན་གྱིས་རྒྱལ་ཁབ་དེ་ལ་དགའ་གི་རེད། དེ་འདི་གང་ལ་ད་རྒྱ་ནག་ནས་རྒྱལ་གཅེས་ཟེར་ཡ་དེ་ཡ་དེ་མ་དེ་གསལ་བོ་ཅིག་མ་ཚེ་སུ་འདི་གང་ལ་ཡོད་པ་མ་རེད་སུ་རེད་ལབ་ན་རྒྱ་ནག་དམར་ཤོག་ལ་དགའ་དགོས་ཡ་རྒྱ་ནག་དམར་ཤོག་ལ་དགའ་ཡིན་ན་རྒྱལ་གཅེས་ཡིན་པ་དང་རྒྱ་ནག་དམར་ཤོག་ལ་སྐྱོན་བརྗོད་བྱས་ན་རྒྱལ་གཅེས་མ་ཡིན་པ་དེ་ཆི་གོ་རོ་དེ་འདི་གང་ལ་ད་འདི་གི་ཐ་སྙད་འདི་ཚིག་གི་སྒང་ནས་མ་དེ་སུ་འདི་གང་ལ་ད་དེ་ཅིག་གསལ་བོ་མེད་པ་རྒྱ་ཆེན་པོ་ཁྱབ་ཁོངས་ཆེན་པོ་ག་བ་འཐེན་ཆོག་ཆོག་འདྲ་བོ་དེ་འདྲ་ཁྲིམས་ཅིག་ཡིན་འདི་གང་ལ་ཏན་ཏན་ང་ཚོའི་སྤྱི་ཚོགས་ནང་མ་འོངས་པ་ལ་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡིན་པ་དེ་གསལ་བོ་རེད་ཟེར་གི།

ཅེས་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར།